ཨོ་ལེ། དེ་ཚེ་ཤ་ལ་སོགས་གཏོང་བ་དེ་ལ་དཀའ་བ་ཅི་ཞིག་ཡོད། རིམ་གྱིས་རང་གི་ཤ་ཡང་གཏོང། རིམ་གྱིས་རང་གི་ཤ་ཡང་གཏོང། གང་ཚེ་རང་གི་ལུས་ལ་ནི་ཚོད་སོགས་ལྟ་བུ་བློ་སྐྱེས་པ་དེ་ཚེ་ཤ་ལ་སོགས་གཏོང་བ་དེ་ལ་དཀའ་བ་ཅི་ཞིག་ཡོད། མེད། དཔེར་ན་སྦྱིན་གཏོང་ཕར་ཕྱིན་གྱི་ཉམས་ལེན་བྱེད་ཡག་ཉམས་ལེན་བྱེད་པའི་དུས་ཚོད་ལ། དང་པོ་ང་རོས་རྒྱུ་ཅ་ལག་ལ་སོགས་པ་དེ་ཚོ་སྦྱིན་པ་བཏང། དེ་ལས་གཞན་པ་ལ་གང་དགོས་གང་དགོས་ལ། ཚོད་སོགས་ལྟ་བུ་བློ་སྐྱེས་པ། ནང་བཞིན་དུ་ཚོར་ན་ང་རོས་ཀྱི་ལུས་པོ་འདི། ཧོབ་ལྟ་བུ་གྱི་སེམས་སུ་སྐྱེས་ནས་རེད། ཧོབ་ལྟ་བུ་དེ་གི་འདུ་ཤེས་ཀྱིས་མ་གཏོགས་ཏེ་མི་གཞན་དེ་གི་ཡོད་རེད། གང་ཚེ་རང་གི་ལུས་ལ་ནི་ཚོད་སོགས་ལྟ་བུ་བློ་སྐྱེས་པ།

དེ་ནི་ཉེས་ཀྱི་བྱ་བ་སྤྱོད་པ་འདིའི་ཐོག་ལ་སྡུག་བསྔལ་ཡིན་འདུག་གི་རྒྱུ་མཚན་ཉི་མ་གཅིག་ལ་གསུངས་རེད། ད་ལྟ་དུས་ཚོད་གང་གཱ་སྐྱབས་རྗེ་ཁྲི་བྱང་རྡོ་རྗེ་འཆང་གིས་དེ་ནི་གསུང་དྲི་མ་མེད་པ་ཡིན། དེས་འདུག་ཨ་རེ་མེད་པ་ཁུར་དུ་མི་འགྲོ་བ་བརྗེད་མི་འགྲོ་བ་ངས་དེ་རྒྱན་ཆ་ཡིན་སྙམ་པའི་བསམ་པ་ཅན་དུ་དཀའ་ལས་དེ་སྡུག་བསྔལ་གྱི་དབུ་མ།

དཔེར་ན་མུ་ཐུག་དྲི་ཆུའི་སྐོར་སྒྲ་སྒྲིག་ཆས་ཀྱིས་དེ་ཡང། ཟག་བཅས་ཉེར་ལེན་གྱི་སྡུག་བདེན་གྱི་ཕུང་པོ་འདྲ་འདིའི་དོན་ལས་མི་གཞན་པ་དང་མི་འདྲ་བ་སྟེ། འདི་དྲང་མ་ཡིན་སམ། བསམ་ཁུལ་གང་ང་དྲང་མོ་ཡིན་ཟེར་བ་ཙམ་སྟེ། དོན་དག་ཚུལ་འཇིག་ན་འདྲ་མ་འཇིག་ན་ཁོག་པ་གི་ནང་ལ་སྐྱག་པ་དེ།

ད་འདིས་ཀྱང་བཅོམ་ལྡན་གྱི་བྱ་བ་བསྒྲུབས་ནས་ཕྱི་མ་རྣམ་ཤེས་འདི་ངན་སོང་གི་སྡུག་བསྔལ་མུ་མཐའ་མེད་པ་མྱོང་དགོས་པའི་བྱ་བ་འདི་ཟག་བཅས་ཉེར་ལེན་གྱི་སྡུག་བདེན་གྱི་ཕུང་པོ་ཁུར་བཞེས་ཏེ་དགའ་བའི་དུས་སུ། དེ་ཡིན་དུས་རང་གི་ཕུང་པོ་དེ་ལ་མི་གཙང་བ་ལ་མི་གཙང་བ་འཛིན་པའི་འཛིན་པ་དེ།

རྗེས་ནི། གདམས་པ་དེ་སྟོང་ལུས་ཀྱི་ཉལ་ཁ་བྱེད་ལས། དཀའ་བ་ཅི་ཞིག། དེ་ཡིན་དུས་ཚོད་ལ། ང་ཚོས་དཔེར་ན་དེང་སང། དགེ་སློང་གཅིག་ཡིན་པ་དབང་དུ་བཏང། དགེ་སློང་གི་ཁྲིམས་ཉིས་བརྒྱ་ལྔ་བཅུ་རྩ་གསུམ་དེ། གྲངས་ཀ་གཅིག་རྒྱོབ་ཟེར་ན་ཡང། ཨེ་ཡི་དཀའ་མོ་ཡིན་གྱི་རེད། གྲངས་ཀ་རྒྱག་ཤེས་ནི་ཡོད་ཀྱི་མ་རེད། དེ་དེ་མ་དགོས་ཚེ།

ངེད་ཚོའི་རི་བོ་དགེ་ལུགས་ཀྱི་ཐུན་མོང་མ་ཡིན་པའི་གྲུབ་མཐའ། དེ་རང་ངེད་ཚོའི་རྩིས་བཞག་གི་རྒྱུ་མཚན་རེད། ཚེ་སྐྱིད་ལྗོངས་དོན་ཞིང་ནས་རྩིས་བཞག་དེ་མཚོན་དོན་གྱི་རྒྱུ་མཚན་རེད། དེ་ཁྱི་རི་འཇིག་རྟེན་ནང་ཡོད། འཇམ་མགོན་བླ་མ་གི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་དེ་དེའི་ནང་ནས་བཟུང་བཞག། དེ་ཡིན་དུས་དེར་འདི་ལུང་སྐྱོན་དེ་ཁྱེད་ལ་ཉེ་བ། ཕར་ཆེ་ཤི་རྒྱག་ལ་དེ་མི་བདག་དེ་ན།

ངས་ད་བར་དུ་ཅི་འདྲ་ཞིག་གོ། དེ་ལ་བསྙད་འཇོག་དགོས། དེ་ལ་བསྙད་མ་བཞག་ན་རུང། དེ་ནས་དེ་བཤད་དེ་ཅི་ཅིག་གཅིག་ཀྱང་གོ་མི་ཆོད་ནས་དེ་ཅི་རུང། དེ་རུང་དེ་ནས་ཆུ་ཤུ་དེ་བཞིན་དེ་ཉི་མ་ཆ་ཚིག་གི་རིང་ལ་ཨ་ན་དེ་ཨ་དེ་ནས་པོ་ཀ་ལས་རྒྱ་བ་འདི་དེ་བཞིན་དེ་སྐབས་ལས་རེད། ཨ་དེ་སྐབས་ལས་རེད།